གཉིས་ནས་རེད། ཆེ་ཆུང་རེད་ར་བ་ཁང་ཁྱིམ་ག་འདྲ་ཅིག་ཡིན་ན་མིང་ཙམ་གྱིས་བཞག་ཐུབ་མཁན་དེ་དབུ་མ་ཐལ་འགྱུར་བ་རེད། མིང་ཙམ་གྱིས་བཞག་ཐུབ་གི་མི་འདུག་ན་ད་ལྟ་ཐལ་འགྱུར་རེད་ཡོད་མ་རེད། འདི་ནི་ཐ་སྙད་པའི་ང་འདི་བྱས། ལྷག་མར་ལུས་པ་གང་གང་འདུག་བལྟས་པ་ན་ང་མིང་ཙམ་ཞིག་ལྷག་པར་སྣང་ལ། ཐ་སྙད་པའི་ང་ཙམ་དེ་ཉིད་ཀྱིས་སྒྱུ་མ་བཞིན་དུ། དགེ་མི་དགེའི་ལས་གསོག་ཅིང་རྣམ་སྨིན་དཀར་ནག་སོ་སོར་མྱོང་བ་ལ་ངེས་ཤེས་བརྟན་པོར་འདྲོངས་པ་ཡིན། དཔེར་ན་སྒྱུ་མའི་རྟ་གླང་སྒྱུ་མ་མཁན་པོ་རང་ཉིད་ལ་སྣང་ཡང་རྟ་གླང་མེད་པར་ཡིད་ཤེས་ཀྱིས་ངེས་པ་ལ་བརྟེན་ནས་བརྫུན་པའི་སྣང་བར་ངེས་བཞིན་དུ་རྟ་གླང་གི་འགྲོ་འོང་ལ་སོགས་པའི་བྱ་བ་བྱེད་པ་མངོན་སུམ་བསྙོན་མེད་དུ་མཐོང་བ་ལྟར། ང་རང་བཞིན་གྱིས་མེད་པ་མིང་རྐྱང་བཏགས་ཡོད་ཙམ་འདིས་མི་བདེན་བཞིན་དུ་ལས་གསོག། ང་རང་བཞིན་གྱིས་མེད་པ། རང་བཞིན་གྱིས་མ་གྲུབ་པའི་ང་རེད་ད། མིང་རྐྱང་བཏགས་ཡོད་ཙམ་གྱི་ང། འོ་དེ་གི་དེ་ནི། བཏགས་ཡོད་ཙམ་གྱི་ང་དེ་བདེན་པར་མེད་བཞིན་དུ། རང་བཞིན་གྱིས་མེད་བཞིན་དུ། རང་ངོས་ནས་མེད་བཞིན་དུ་ལས་གསོག་གི་ཡོད་རེད། བདེ་སྡུག་མྱོང་གི་ཡོད་རེད། དེའི་སྟེང་དུ་བྱ་བྱེད་རྟེན་འབྲེལ་བསྙོན་མེད་དུ་འཐད་པར་མཐོང་ནས་སྣང་བཞིན་དུ་སྟོང་པ། སྣང་བཞིན་དུ་སྟོང་པ།

སྣང་སྟོང་ཟུང་འཇུག་རོ། སྣང་བཞིན་དུ་སྟོང་སྟོང་བཞིན་དུ་སྣང། རང་རེ་རྣམས་ལྟ་བ་འཚོལ་སྐབས་སུ་དང་པོའི་སྐབས་བདེན་ཞེན་གོམས་ཆེས་པས་བློ་ངོར་སྟོང་པ་འཇོག་དཀའ་མོད། འདི་ཙམ་ན་སྣང་བ་འཇོག་དཀའ་བས། ད་དང་པོ་བདེན་ཞེན་ཤུགས་ཆེན་པོ་ཡོད་ཙང་ཨ་ནི་སོ་སོའི་བློ་ངོར་ལ་སྟོང་པ་འཇོག་ཡ་དེ། སྣང་སྟོང་གསལ། སྟོང་པ་འཇོག་ཡས་དེ་དཀའ་ལས་ཁག་པོ་ཡོད་རེད། གང་ག་ཅིག་གི་བདེན་པར་གྲུབ་དེ་ག་རང་ཅིག་རེད་པ་ད། ད་གོམས་གོམས་གོམས་ནས་གང་མཚམས་ཅིག་ལ། འདི་ཙམ་ན་སྣང་བ་འཇོག་དཀའ། སྟོང་པ་ཉིད་དོན་དག་སྒོམ་སྒོམ་སྒོམ་བསམ་བློ་བཏང་བཏང་བཏང་ནས་གང་མཚམས་ཅིག་ལ་ཕ་གིའི་སྣང་བ་དེ་འཇོག་ཡ་དཀའ་ལས་ཁག་པོ་ཆགས་ནས། སྣང་བ། ཀླུ་སྒྲུབ་ཀྱིས་དངོས་པོ་ཐམས་ཅད་རང་བཞིན་གྱིས་སྟོང་པ་ཡིན་པས་དངོས་རྣམས་ཀྱི་རྟེན་འབྱུང་འདི་ནི་དེ་བཞིན་གཤེགས་མཚུངས་པ་མེད་པར་ཉེ་བར་བསྟན་ཞེས་གསུངས་པ་ལྟར་སྟོང་པ་དེ་ཉིད་རྟེན་འབྱུང་གི་རྒྱུ་མཚན་དུ་བྱས་ནས་སྟོང་པ་སྣང་བའི་གྲོགས་སུ་འཆར་བ་ཞིག་དང། སྟོང་པ་དེ་ཉིད་རྟེན་འབྱུང་གི་རྒྱུ་མཚན་དུ་བྱས། རྟེན་ནི་འབྱུང་བ་སྟེ།

འབྱུང་ཡ་ཡོད་པ་རེད། གནས་ལུགས་དེ་རང་ངོས་ནས་མ་གྲུབ་པ་རེད། དེ་ལྟར་རང་ངོས་ནས་མ་གྲུབ་པ་ལ་བརྟེན་ནས་འབྱུང། མཐར་གཏུགས་ན། གནས་ལུགས་ཕ་གི་སྟོང་པ་ཉིད་ཡིན་ཙང། དེ་ལ་བརྟེན་ནས་ཆོས་ཐམས་ཅད་འབྱུང་ཡོང་གི་ཡོད་རེད། གནས་ལུགས་སྟོང་པ་ཉིད་མིན་ན་ཆོས་ཐམས་ཅད་འབྱུང་ཐུབ་ཀྱི་མ་རེད།

ཨ་ནི་སེམས་དེ་ཕ་གི་བསྒྱུར་བཅོས་བཏང་ནས་རེད་པ་ད་སྒོམ་གྱི་ཡིན་ན་གོང་ནས་གོང་དུ་འཕེལ་ཡ་ཡོད་པ་དེ། ཁོའི་གནས་ལུགས་དེ་སྟོང་པ་ཉིད་ཡིན་ཙང་སེམས་ཀྱི་གནས་ལུགས་སེམས་དེ་རང་བཞིན་གྱིས་མ་གྲུབ་པ་ཡིན་ཙང་དེ་རེད་པ་ད་སེམས་རང་བཞིན་གྱིས་མེད་པ་ཡིན་ཙང་ཨ་ནི་ཕ་གི་གཅིག་གཉེན་པོ་བསྟེན་ན་ཨ་ནི་ཉོན་མོངས་པ་སྤང་དུ་ཡོད་པ། ཉོན་མོངས་པ་དང་སེམས་གཉིས་ཁ་ཁ་བྲལ་ཡ་ཡོད་པ། ཉོན་མོངས་པ་དེ་སེམས་ཀྱི་རང་བཞིན་ལ་མ་ཞུགས་པ། དེ་སེམས་ཀྱི་རང་བཞིན་དེ་སྟོང་པ་ཉིད་ཡིན་ཙང། སེམས་ཀྱི་རང་བཞིན་འོད་གསལ་བ་དྲི་མ་རྣམས་ནི་གློ་བུར་བ་ཟེར་བ་ལ་སེམས་ཀྱི་རང། ཅེས་སོགས་སེམས་རང་བཞིན་གྱིས་མ་གྲུབ་པ་ཡིན་ཙང། ཨཱ་ནི་སེམས་ཟེར་སེམས་ཀྱི། ཡོན་ཏན་དེ་སླེབས་ཡོང་བ་རེད་པ་ད། སེམས་གོང་འཕེལ་དུ་འགྲོ་ཡ་ཡོད་པ་སེམས་བཟང་རུ་འགྲོ་ཡ་ཡོད་པ་དང། འོ་ད་སེམས་ངན་རུ་འགྲོ་ཡ་ཡོད་པ་དང་གང་བྱས་པས་སེམས་བསྒྱུར་བཅོས་བཏང་ན་ཁོ་བསྒྱུར་བཅོས་བཏང་ཡ་ཡོད་པ་དེ། སེམས་ཀྱི་རང་བཞིན་དེ་མ་གྲུབ་པ་ཡིན་ཙང། རེད་པ་ད། དེ་དྲིས་ཀྱི་ཚུལ་འགྲོ། ད་གཙོ་བོ་འདྲ་བོ་སེམས་ཁོ་རང། ཡོད་ཡ་དེ། རང། གནས་ལུགས་རང་བཞིན་གྱིས་མེད་པ་ཡིན་ཙང་སེམས་ཁོ་རང་འབྱུང་ཡོང་བ་རེད། བྱས་ཙང། སྟོང་པ་དེ་ཉིད་རྟེན་འབྱུང་གི་རྒྱུ་མཚན་དུ་བྱས་ནས། ཨ་ནི་སྟོང་པ་སྣང་བའི་གྲོགས་སུ་འཆར་བ་ཞིག།

གཅིག་ཕན་གཅིག་གྲོགས་ལ་ཡོང་ཡ་ཅིག་སོ་སོའི་བློ་ངོ་ལ་ཤར་བ་ཞིག་དགོས་ཡོད་པ་རེད། རྟེན་འབྱུང་རྒྱུ་མཚན་དུ་བྱས་ནས་རྟེན། རྟེན་འབྱུང་རྒྱུ་མཚན་དུ་བྱས་ནས་རྟེན་འབྱུང་སྟོང་པའི་གྲོགས་སུ་ཤར་བ་ཞིག་བྱ་དགོས། འདི་ལ་རྟེན་འབྲེལ་གྱི་གཏན་ཚིགས་གནད་ཆེ་བས་དཔེར་ན། རྟེན་འབྲེལ་གྱི་རྟགས་ཀྱིས་མྱུ་གུ་ལྟ་བུ་བདེན་མེད་དུ་སྒྲུབ་པའི་ཚེ། མྱུ་གུ་མིང་བརྡའི་དབང་གིས་བཞག་ཙམ་མ་ཡིན་པར་ཡུལ་ཁོ་རང་གི་ངོས་ནས་ཡོད་པར་འཛིན་པའི་བློ་ལྷན་སྐྱེས་ཀྱི་འཛིན་ཚུལ་དེ་འགོག་དགོས། ཇི་ལྟར་འགོག་ན་ཁོས་བཟུང་བ་ལྟར་མྱུ་གུ་རང་བཞིན་གྱིས་གྲུབ་ན་རྒྱུ་རྐྱེན་དང་རང་ཉིད་འཇོག་བྱེད་ཀྱི་མིང་བརྡ་སོགས་གཞན་ལ་རག་མ་ལས་པའི་ཚུགས་ཐུབ་ཅིག་ཡིན་དགོས་པ་ལ་དེ་ལྟ་མིན་པར། ས་བོན་ཆུ་ལུད་དྲོད་གཤེར་སོགས་རྒྱུ་རྐྱེན་དུ་མ་ཚོགས་པ་ལ་བརྟེན་ནས་སྐྱེ་བས་གཞན་ལ་རག་ལས་པའི་ལྟོས་གྲུབ་ཡིན་པ། རང་རེར་མངོན་སུམ་དུ་གྲུབ་པས་ན།

དེ་འདྲའི་རྟེན་འབྱུང་གི་རིགས་པའམ་རྒྱུ་མཚན་དེ་གང་ལ་མི་ལྟོས་པར་ཚུགས་ཐུབ་ཏུ་རང་བཞིན་གྱིས་གྲུབ་པའི་མཐའ་དགག་པ་ནི་སྣང་བས་ཡོད་མཐའ་སེལ་ཞིང་རྟེན་འབྱུང་སྟོང་པའི་གྲོགས་སུ་འཆར་བ་ཞེས་པ་དེ་ཡིན། སྣང་བའི། ད་བློ་ལ་སྣང་བ་ཙམ། མིང་གིས་བཏགས་པ་ཙམ། ཀྱི། རྟེན་འབྲེལ་གྱི་ཆོས་གང་ག། ག་འདྲ་སེ་བཞག་དགོས་རེད། ཐ་སྙད་པའི་ཆོས་གང་ག་ཕར་བཞག་སྟངས་དེ། མིང་གིས་བཏགས་ཙམ། བློ་ལ་སྣང་ཙམ་གྱིས་མ་གཏོགས། དེའི་སྒང་ལ་སྣོན་པ་ཅིག་སྣང་བ་མ་ཟད་ཕ་གི་ནས་ཚུར་གྲུབ་ཟེར་ཅིག་བཞག་གི་མ་རེད་པ། བློ་ལ་སྣང་ཙམ་གྱིས་རྟེན་འབྲེལ་གྱི་ཆོས་གང་ག། མིང་བློ་ལ་སྣང་ཙམ་གྱིས་བཞག་གི་བློ་ལ་སྣང་ཙམ་སྣང་བ།

དེ་ལྟར་སྣང་བས་ཡོད་མཐའ་དེ་སེལ་འགྲོ་བ་རེད། རང་ངོས་ནས་རང་ངོས་ནས་གྲུབ་པས་སྟོང་ཟེར་ན་རང་ངོས་ནས་མ་གྲུབ་པའི་སྟོང་པ་དེ་རང་ངོས་ནས་མ་གྲུབ་ཟེར་དུས་གང་ལ་རང་ངོས་ནས་མ་གྲུབ་ཟེར་བའི་དོན་དག་དེ་ཤར་ཡོང་དུས་རང་ངོས་ནས་མ་གྲུབ་རང་ངོས་ནས་གྲུབ་ཡོད་མ་རེད་ཟེར་དུས་ད། ཡོད་སྟངས་ཅིག་བསྟན་གྱི་ཡོད་རེད། རང་ངོས་ནས་ཡོད་མ་རེད་ཟེར་དུས། འོ་ན་ག་འདྲའི་ཡོད་རེད་ཟེར་དགོས་ཡ་བྱེད་རོགས་དང། རང་ངོས་ནས་མེད་ཟེར་དུས་གང་ན། ཐ་སྙད་དུ་ཡོད་པ་དེ། ཐ་སྙད་དུ་ཡང་མེད་པ་དེ་སེལ་གྱི་ཡོད་རེད་དོན་དག་རང་ངོས་ནས་མ་གྲུབ་རྟོགས་ཡོང་དུས་ཐ་སྙད་དུ་མེད་པ་དེ་སེལ་ཐུབ་ཀྱི་ཡོད་རེད། བྱས་ཙང།

རང་བཞིན་གྱིས་མ་གྲུབ་པ་ཡིན་པས་ན། མྱུ་གུ་གནས་སྐབས་ནས། རང་བཞིན་གྱིས་མ་གྲུབ་པ་ཡིན་པས་ན་མྱུ་གུ་གནས་སྐབས་ནས། ད་མྱུ་གུའི་གནས་སྐབས་དེ་འགྱུར་ནས་མྱུ་གུ་དེ་ཡར་སྔོ་ཆེ་ཆེ་ཡར་ཐོན་ཡར་ཆེ་རུ་ཆེ་རུ་ཕྱིན་ལོ་མ་མང་རུ་མང་རུ་ཕྱིན། ཨ་ནི་འབྲས་བུ་སྐྱེས་ནས་ད་གངས་ཅན་ཕ་གི་ནས་མཐར། གནས་སྐབས་ནས་མཐར་སོག་མ་དང། འབྲས་བུ་དེ་སྨིན་དེ་ནས་རེད་པ་ད་སོག་མ་དང་ནས་ཀྱི་བར་གནས་སྐབས་གཞན་དུ་རིམ་གྱིས་འགྱུར་ནས། མི་དང་དུད་འགྲོས་ལོངས་སྤྱོད་པའི་བར་གྱི་བྱ་བྱེད་ཀྱི་རྣམ་གཞག་ཐམས་ཅད་འཐད་པའི་རྟེན་འབྱུང་ལ་ངེས་པ་འདྲེན་པ་ནི། དེ་ག་རེ་གྱིས་བྱུང་བ་རེད་རང་བཞིན་གྱིས་མ་གྲུབ་པ་ཡིན་པའི་རྒྱུ་མཚན་དེ་རེད། མྱུ་གུ་དེ་རང་བཞིན་གྱིས་མ་གྲུབ་པ་ཡིན་ཙང་འགྱུར་བ་དེ་ཕྱིན་ནས། རྟེན་འབྱུང་ལ་ངེས་པ་འདྲེན་པ་ནི་སྟོང་པས་མེད་མཐའ་སེལ་ཞིང་སྟོང་པ་རྟེན་འབྱུང་དུ་འཆར་བ་ཞེས་པ་དེ་ཡིན། སྟོང་པ་རྟེན་འབྱུང་དུ་འཆར་ཟེར་ན་རང་བཞིན་གྱིས་མ་གྲུབ་པའི་རྒྱུ་མཚན་གྱིས། ད་བྱ་བྱེད་ཀྱི་ཆོས་གང་ག་འཐད་པ་དེ་རེད་དང། དེ་སྟོང་པ་རྟེན་འབྱུང་དུ་འཆར་བ་ཡིན། འཆར་བ་དེ་ཡིན། དོན་དེ་དག་ལ་དགོངས་ནས་མ་དྲོས་པས་ཞུས་པའི་མདོ་ལས་ཀྱང།

ཅན་ལ་བརྟེན་ནས་བྱུང་བསྡད་པ་དེ་རང་རང་བཞིན་གྱིས་གྲུབ་པས་སྟོང་པ་རེད། རང་བཞིན་གྱིས་གྲུབ་པའི་གང་གིས་སྟོང་ཉིད་ཤེས་དེ་བག་ཡོད་ཡིན་ཞེས་དང་རྩ་ཤེ་རབ་བྱེད་ཉི་ཤུ་རྩ་བཞི་པ་ལས་གང་ཕྱིར་རྟེན་འབྱུང་མ་ཡིན་པའི་ཆོས་འགའ་ཡོད་པ་མ་ཡིན་པས་ན། རྒྱུ་མཚན་དེའི་ཕྱིར་སྟོང་པ་མ་ཡིན་པའི་ཆོས་འགའ་ཡོད་པ་མ་ཡིན་ནོ། ཁྱབ་སྟེ། རྟེན་ཅིང་འབྲེལ་བར་འབྱུང་བ་གང་ཡིན་པ་དེ་ནི་སྟོང་པ་ཉིད་དུ་བཤད་ཅིང། དེ་ནི་བརྟེན་ནས་གདགས་པ་སྟེ་དེ་ཉིད་མཐའ་བྲལ་དབུ་མའི་ལམ་ཡིན་པས་ཡིན་པའི་ཕྱིར་ཞེས་དང། དབུ་མ་ལ་འཇུག་པ་ལས། གང་གི་ཕྱིར་དངོས་པོ་བརྟེན་ནས་རབ་ཏུ་འབྱུང་བར་རྟོགས་པས། དངོས་པོ་རྣམས་བརྟེན་ནས་འབྱུང་བར་རྟོགས་པས་བརྟེན་ནས་རབ་ཏུ་འབྱུང་བར་རྟོགས་པས། མཐར་འཛིན་གྱི་རྟོག་པ་འདི་དག་གིས་བརྟག་པར་མི་ནུས་པ། དེའི་ཕྱིར། རྟེན་འབྱུང་གི་རིགས་པ་འདིས་ནི་ལྟ་ངན་དྲ་བ་ལྟ་བ་ངན་པའི་དྲ་བ་མཐའ་དག་གཅོད་པར་བྱེད་ཅེས་དང། ད་རྗེ་བླ་མས་ཀྱང། ཐལ་འགྱུར་བའི་ཐུན་མོང་མ་ཡིན་པའི་ལྟ་བ་ལ་ཐོས་བསམ་གྱིས་དཔྱད་པ་རྫོགས་པའི་ཚད་ཡོད་དེ་གསུངས་པ་རེད། ཐལ་འགྱུར་བའི་ཐུན་མོང་མ་ཡིན་པའི་ལྟ་བ་ལ་ཐོས་བསམ་གྱིས་དཔྱད་པ་རྫོགས་པའི་ཚད་ཡོད་དེ་དོན་དམ་དཔྱོད་བྱེད་ཀྱི་རིགས་པ་ཡང་དག་གིས་རང་བཞིན་གྱིས་གྲུབ་པ་ཡོད་མེད་ལེགས་པར་དཔྱད་པ་ན། དུས་ནམ་ཞིག་ན་རྒྱུ་ལ་བརྟེན་ནས་འབྲས་བུ་འབྱུང་བའི་བྱ་བྱེད་ནམ་ཡང་བསླུ་བ་མེད་པར་བློ་ཡུལ་དུ་འཆར་བ་དང། རྒྱུ་ལ་བརྟེན་ནས་འབྲས་བུ་འབྱུང་བའི་བྱ་བྱེད་ནམ་ཡང་བསླུ་བ་མེད་པ་ལྟར་བློ་ལ་འཆར་བ་དང། རང་བཞིན་གྱིས་གྲུབ་པ་རྡུལ་ཙམ་ཡང་མེད་པའི་སྟོང་པ་བློ་ཡུལ་དུ་འཆར་བ་གཉིས། དེ་ནི་རེས་འཇོག་མེད་པར། གཅིག་འཆར་བའི་སྒང་ལ་གཅིག་མི་འཆར་ཡ་འདྲ་བོ། གཅིག་འཆར་བའི་སྒང་ལ་གཅིག་མི་ཡོང་བ་འདྲ་བོ། དེ་འདྲ་མིན་པར། རེས་འཇོག་མེད་པར་དུས་གཅིག་ཆར་དུ། གཏན་ཚིགས་རྟེན་འབྲེལ་མི་བསླུ་བར་མཐོང་བ་ཙམ་གྱི་བྱེད་པ་ཉིད་ནས། དགག་བྱ་རང་བཞིན་གྱིས་གྲུབ་པ་ངེས་པ་སྟེ་འཛིན་པའི་བདེན་འཛིན་གྱི་ཤེས་པའི་ཡུལ་གྱི་འཛིན་སྟངས། རང་བཞིན་གྱིས་གྲུབ་པ་ཀུན་འཇིག་པ་སྟེ་གཏན་མེད་པ་ལ་ངེས་པ་གཏིང་ནས་འདྲོངས་ནས་བློ་ཡུལ་དུ་མི་བདེ་བ་མེད་པ་ན་དེ་ཚེ་ལྟ་བ་ལ་ཐོས་བསམ་གྱིས་དཔྱོད་པའི་དཔྱད་པ་རྫོགས་པ་ལགས། དེ་ཚེ་ལྟ་བའི་དཔྱད་པ་རྫོགས་པ་ལགས་ད་དེ་རེད། ཐལ་འགྱུར་ཐུན་མོང་མ་ཡིན་པའི་ཁྱད་ཆོས་གཞན་ཡང་ཡོད་དེ། ཐལ་འགྱུར་ཐུན་མོང་མ་ཡིན་པའི་ཁྱད་ཆོས་ཞེས་གསུང་ཡ་འདྲ་པོ་དེ་འདྲ་ཡོད་རེད་བ། ཐལ་འགྱུར་ཐུན་མོང་མ་ཡིན་པའི་ཁྱད་ཆོས་གཞན་ཡང་ཡོད་དེ་སྣང་བས་མེད་མཐའ་སེལ་ཞིང།

སྟོང་པས་མེད་མཐའ་སེལ་ཞིང་རང་བཞིན་གྱིས་གྲུབ་པ་ལ། སྔར་མེད་གསར་དུ་བཅོས་སུ་རུང་བ་དང། རང་བཞིན་གྱིས་གྲུབ་པ་ལ་སྔར་མེད་གསར་དུ། རུང་བ་དང། སྔར་ཡོད་གློ་བུར་དུ་མེད་པར་འགྱུར་བ་དང་རྒྱུ་རྐྱེན་སོགས་གཞན་ལ་ལྟོས་པ། དེ་ཡིན་པར་བཞག་ཏུ་མི་རུང་བས། རང་བཞིན་གྱིས་བརྟག་པ་མཐའ་བཟུང་གི་བི་གའི་རང་བཞིན་གྱིས་གྲུབ་པ་ཡིན་ན།

རང་བཞིན་གྱིས་གྲུབ་པས་སྟོང་པའི་རྒྱུ་དེ་ཉིད་རང་ངོས་ནས་མ་གྲུབ་པའི་རྒྱུ་མཚན་གྱིས་རང་གི་རྒྱུ་ལ་ལྟོས་ནས་འབྲས་བུ་དང་རང་གི་འབྲས་བུ་ལ་ལྟོས་ནས་རྒྱུ་རུ་འགྱུར་ཚུལ་དང། འབྲས་བུ་དང་རང་གི་རྒྱུ་དང་འབྲས་བུར་ལྟོས་ནས་འབྲས་བུ་དང་རྒྱུ་གཉིས་ཀར་འཆར་བའི་ཚུལ་དང། རེས་འགའ་ཡོད་ཅིང་རེས་འགའ་གློ་བུར་དུ་མེད་པར་འགྱུར་བའི་ཚུལ་ཚད་མའི་སྟོབས་ཀྱིས་ལེགས་པར་ཤེས་ན། རྟག་མཐའ་དང་ཆད་པའི་མཐར་འཛིན་ལྟ་བས་འཕྲོག་པར་མི་འགྱུར་བ་སྟེ་མཐའ་དེ་གཉིས་ཀྱིས་ཐུབ་པར་མི་ནུས་པའམ་ལྟ་བ་དེ་གཉིས་གཞན་དབང་དུ་མི་འགྱུར་བའི་ཕྱིར་རོ་ཞེས་གསུངས་པ་རེད། དེ་ལྟར་དེ་ལྟར་སྟོང་དང་རྟེན་འབྱུང་གཉིས་འགལ་མེད་གཅིག་གྲོགས་སུ་གཅིག་འགྲོ་བའི་ཚུལ་ལ་ངེས་པ་རྙེད་ན་རྒྱུ་འབྲས་སོགས་བྱ་བྱེད་རྟེན་འབྲེལ་ལ་ངེས་ཤེས་དང་བརྩི་འཇོག་ཆེ་རུ་སོང་ནས། སྡིག་སྤོང་དགེ་སྒྲུབ་སྤྱི་དང་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས། བསླབ་བྱ་དང་བཅས་པ། འདི་ནི། ལག་ལེན་ལ་འདེབས་གང་ཐུབ་བྱེད་པའི། འདི་ནི། ཐབས་ཤེས་ཡ་མ་བྲལ་བ། ཡ་མ་བྲལ་བའི་དེ་ནི་ཉམས་ལེན་ལ། ཉམས་ལེན་ལ་བརྩོན་པ་ཞིག་ཡོང། དེ་མིན་རོ་དང་དེ་མིན་སྟོང་པ་ཉིད་སྒོམ་ཁ་བྱས་ན། ཧ་མ་གོ་ནི་རོ་དང་སྒོམ་སྟངས་དེ་མིན་འགའ་ཞིག་གིས་ལས་འབྲས་སེལ་བ་སོགས།

དང་པོ་ནི། ད་གཟུགས་རང་བཞིན་གྱིས་མེད་པར་གཏན་ལ་ཕབ་ཡ་དེ་རེད། དང་པོ་ནི། དེ་ལྟར་སྔར་བཤད་པ་བཞིན་གང་ཟག་རང་བཞིན་གྱིས་མ་གྲུབ་པའི་དོན་ལ་ངེས་ཤེས་རྙེད་པ་དེ་ཉིད་ཆོས་གཞན་གང་ལ་ཡང་སྦྱར་ཆོག་སྟེ་སོགས་འདི་རེད་མདོ་སྡེ་ཇི་ལྟར་ཁྱོད་ཀྱིས་བདག་གི་འདུ་ཤེས་འདུ་ཤེས་ནི་ཤེས་པ་དེ་བཞིན་ཀུན་ལ་བློས་སྦྱར་བྱ། མདོ་གི་ཚིག་དེ་བཞིན་དང་པོ་གང་ཟག་གི་བདག་མེད་གཏན་ལ་ཕབ་དགོས་ཡ་གི་འབྱུང་ཁུངས་འདྲ་བོ་ལུང་འདི་རེད་མདོ་གི་བྱས་ན། ཞེས་དང། ཨ་ནི་དབུ་མ་བཞི་བརྒྱ་པ་ལས་ཀྱང་ས། ཐར་པ་ལམ་གང་གིས་འཐོབ་ཅེ་ན། དངོས་པོ་ཐམས་ཅད་རང་བཞིན་གྱིས་གྲུབ་པས་སྟོང་པར་རྟོགས་པ་ལས་སོ། དངོས་པོ་མཐའ་ཡས་པས་དེའི་ཆོས་ཉིད་ཀྱང་མཐའ་ཡས་པའི་ཕྱིར། དེ་མཐའ་དག་སུ་ཞིག་གིས་ཤེས་པར་ནུས། ཆོས་གཅིག་མ་ཤེས་ཤིང་མ་སྤངས་པར་ཐར་པ་ཐོབ་མི་ནུས་པར་ཡང་གསུངས་པས་སོ་ཞེ་ན་སྐྱོན་མེད་དེ། ད་འཁོར་བ་ལས་ཡ་ཐར་ཡ་དེ། ཐར་པ་ཐོབ་ཡ་དེ་ག་རེ་གིས་ཐོབ་ཀྱི་རེད་ཟེར་ན་ཆོས་ཐམས་ཅད་ཀྱི་དེ་ནི་གནས་ལུགས་རང་བཞིན་གྱིས་མ་གྲུབ་པ་དེ་ཧ་གོ་སོང་ན་ཐར་པ་ཐོབ་ཀྱི་རེད། ཟེར་བ་དང་ཆོས་ཐམས་ཅད་ཀྱི་གནས་ལུགས་སྟོང་པ་ཉིད་དེ་རྟོགས་སོང་ན་ཐར་པ་ཐོབ་ཀྱི་རེད། དེ་མ་རྟོགས་ན་ཐར་པ་ཐོབ་ཀྱི་མ་རེད། དེ་བྱས་པའི་སྒང་ལ་འོ་ན།

འབད་བརྩོན་ཆེན་པོ་མ་བྱས་པར། གཅིག་གི་ལྟ་བ་གང་ཡིན་པ་དེ་ནི་ཀུན་གྱི་ལྟ་བ་ཡིན་ཟེར། དབུ་མ་བཞི་བརྒྱ་པའི་ཚིག་དེ། དེ་མཐའ་དག་སུ་ཞིག་གིས་ཤེས་པར་ནུས། འདི་རེད་ཟེར་ན་སྐྱོན་མེད་དེ་དངོས་པོ་གཅིག་གི་རང་བཞིན་གྱིས་གྲུབ་པས་སྟོང་པའི་གནས་ལུགས་ལྟ་བ་པོ་གང་ཡིན་པ་དེ་ནི་དངོས་པོ་ཀུན་གྱི་ཆོས་ཉིད་ལྟ་བ་པོ་ཡིན་པར་བཤད་དེ་མདོ་ཏིང་ངེ་འཛིན་རྒྱལ་པོ་ལས་གཅིག་གིས་ཐམས་ཅད་ཤེས་འགྱུར་ཞིང་གཅིག་གིས་ཐམས་ཅད་མཐོང་བར་འགྱུར། དཔེར་ན་རྒྱ་མཚོའི་ཆུ་ཐིགས་ལ། ཆུ་ཐིགས་པ་གཅིག་འཐུང་བས། གཞན་རྣམས་ལན་ཚྭ་ཅན་དུ་ཤེས་པ་བཞིན། དཔེར་ན་འདི་ནི་རྒྱ་མཚོ་ཟེར་དུས་གང་ལ། རྒྱ་མཚོ་དེ་བི་ཀའི་ཚྭ་ཆུ་རེད་འདུག་མི་འདུག་དེ། ལྟ་ཡོང་དུས་གང་ལ་རྒྱ་མཚོ་གང་ག་འཐུང་དགོས་མ་རེད་བ། རྒྱ་མཚོ་ནང་ནས་ཆུ་ཐིགས་པ་གཅིག་འཐུང་བཞག་ན་ཨོ་ད་ལྷག་མ་གང་ག་ཚྭ་ཆུ་ཡིན་པ་དེ་ཧ་གོ་ཚར་སོང་བ། དེ་ཡིན་དུས་ཆོས་གཅིག་གི་སྟེང་གི་སྟོང་ཉིད་དེ་ཡག་པོ་ཅིག་གཏན་ལ་ཕབ་ཤོག་ད་ཨ་ནི་ཆོས་གང་གའི་སྟེང་གི་སྟོང་ཉིད་དེ་ཧ་གོ་ཡོང་གི་རེད། རེད་བ་ད། རིགས་པ་འདྲ་པོ་བི་ཀའི་རེད་བ་ད།

དེ་ལ་སྔོ་སེར་དང་རྣམ་པ་མི་འདྲ་བ་མི་འཐད་པའི་དོན་ཡིན་གྱི། ཟེར་བ་དང་ད་ལྟ་འདི་གསུང་ཡ་དེ་དངོས་པོ་གཅིག་གི་སྟོང་པ་ཉིད་གང་ཡིན་པ་དེ་ནི་ཀུན་གྱི་སྟོང་པ་ཉིད་ཟེར། བདེན་སྟོང་དེ་ཉིད་ཆོས་ཀུན་གྱི་གནས་ལུགས་ཡིན་པ། དེ་ལ་སྔོན་པོ་དང་སེར་པོ། རྣམ་པ་མི་འདྲ་བ་མི་འཐད་པའི་དོན་ཡིན་གྱི་རྗེས་དཔག་ལ་ལྟོས་ནས་བུམ་པ་བདེན་སྟོང་རྟོགས་པ་དེ་ཉིད་ཀྱིས་སྣམ་བུ། བདེན་སྟོང་དུ་རྟོགས་པའི་ཁྱབ་བྱེད་མི་བྱའོ།

བཀོད་པ་ལ་མ་ལྟོས་པར་རང་རང་ལ་དཔེ་རྟགས་བཀོད་ནས་རྟོགས་ཐུབ་ཀྱི་རེད། རྗེས་དཔག་ལ་ལྟོས་ནས་བུམ་པ་བདེན་སྟོང་དུ་རྟོགས་པ་དེ་ཉིད་ཀྱིས་སྣམ་བུ་བདེན་སྟོང་དུ་རྟོགས་པའི་ཁྱབ་བྱེད་མི་བྱའོ། སྣོད་ཐ་དད་པའི་ནང་གི་ནམ་མཁའ་བཞིན་ནོ། སྣོད་ཐ་དད་པའི་ནང་གི་ནམ་མཁའ། བུམ་པའི་ནང་གི་ནམ་མཁའ་ཕོར་པའི་ནང་གི་ནམ་མཁའ་ཁང་པའི་ནང་གི་ནམ་མཁའ་ཤར་ཕྱོགས་ཀྱི་ནམ་མཁའ་ནུབ་ཕྱོགས་ཀྱི་ནམ་མཁའ། འདི་ནི། འདི་ནི། ཡང་འདི་བྱས། སྟོང་གཞི་ཆོས་ཅན་གྱི་ཁྱད་པར་གྱིས་དེ་ནི་ནམ་མཁའ་དེ། རེད་བ་ད། མིང་འདི་མི་འདྲ་བ། དེ་ལྟར་ཞེས་གསུངས་པ་ལྟར་ཡིན། དེས་ན་དང་པོ་གཟུགས་རང་བཞིན་གྱིས་མེད་པར་གཏན་ལ་འབེབས་པ་ནི། རང་ཅག་སོ་སྐྱེ་རྣམས་ཀྱི་རྒྱུད་ཀྱི་མ་རིག་པས་བསླད་པའི་ཤེས་པ་ལ། གཟུགས་སོགས་སྣང་བའི་ཚེ་གཟུགས་སོགས་རང་ངོས་ནས་གྲུབ་པའི་སྣང་ཚུལ་ཙམ་ལས། སྣང་ཚུལ་གཞན་མི་འབྱུང་བས། ད་ང་ཚོའི་བི་ཀའི་སོ་སོ་སྐྱེ་བོ་ཚོའི་བི་ཀའི་མ་རིག་པའི་རྒྱུད་མ་རིག་པས་བསླད་དེ་ཡོད་ཙང། གཟུགས་སྒྲ་དྲི་རོ་ཟེར་དགོས་རེད་བ་ད་རེག་བྱ་ག་རེ་གཅིག་བི་ཀའི་སྣང་ཡོང་དུས་རང་ངོས་ནས་གྲུབ་པའི་སྣང་ཚུལ་དང་འབྲེལ་ནས་མ་སྣང་བ་གཅིག་སྣང་ཚུལ་གཞན་དག་ཡོད་པ་མ་རེད། རང་ངོས་ནས་གྲུབ་པའི་སྣང་ཚུལ་གྱི་སྣང་ཚུལ་གཅིག་གིས་ལྷའི་ནི་སྣང་དགོས་རེད། ད་ལྡོག་པའི་ཆ་ནས་ད་སྣང་ཚུལ་ཙམ་ཟེར་ཅིག་ཡོད་རེད་པ་ད་དཔེར་ན་ང་ཙམ་སྣང་ཟེར་ཅིག་རེད་དེ་རང་ངོས་ནས་གྲུབ་པའི་ང་སྣང་ཡང་དེ་གཉིས་འདྲེས་ནས་སྣང་རྒྱུ་རེད། འོན་ཏེ།

དངོས་གནས་བཤད་ན་སྔོ་འཛིན་མིག་ཤེས་ལ་སྔོན་པོ་སྣང་བ་སྔོན་པོ་སྔོན་པོར་སྣང་བ། རེད་པ་ད་ལྟར་དུ་གྲུབ། སྔོན་པོ་བདེན་པར་སྣང་བ་ལྟར་དུ་མ་གྲུབ་ཟེར་རེད་པ་ད། རང་ངོས་ནས་གྲུབ་པའི་སྣང་ཚུལ་ཙམ་ལས་སྣང་ཚུལ་གཞན་མི་འབྱུང་བས། དེ་དེ་ལྟར་སྣང་བ་ནི་དགག་བྱའི་སྣང་ཚུལ་ཡིན་ཞིང། ད་ཁ་སང་ལྕང་སྐྱ་གི་ལུང་དེ་དབུ་མ་ཨ་མའི་ལྟ་མགུར་ལུང་དྲངས་གནང་ནས་བཟུང་གོ་བསྡུར་བ་ལ།

ཆོས་ཐམས་ཅད་རང་རང་གི་བི་གའི་གདགས་གཞིའི་སྟེང་དུ། ཨ་ནི་མིང་བརྡས་ཕར་བཞག་པ་ཙམ་གྱིས། ཆོས་རེད་ཆོས་གང་གཱ་གདགས་གཞི་གི་སྟེང་དུ་མིང་གིས་བཏགས་ཙམ་གྱིས་ཨ་ནི་ཆོས་གཅིག་རེས་མིང་གི་རྟགས་ཙམ་གྱིས་ཨ་ནི་བརྟེན་ནས་འབྱུང་བ་གཅིག་རེས། མིང་གི་རྟགས་ཙམ་གྱིས། ཡིན་ཡང་བུམ་པ་ལྟ་བུས་མཚོན་ན། ལྟ་བ་མ་རྙེད་པའི་སོ་སྐྱེ་རྣམས་ཀྱི་ཤེས་པའི་ངོར་བུམ་པ་རང་གི་གདགས་གཞི་ལ་བཏགས་པའི་བཏགས་ཆོས་ཙམ་དུ་མི་སྣང་བར། རེད་པ་ད། བུམ་པ་དེ། རང་གི་གདགས་གཞི་ལ་བཏགས་པའི་བཏགས་ཆོས་ཙམ་དུ་མི་སྣང་བར་གདགས་གཞི་དང་བཏགས་ཆོས་དབྱེར་མེད་འདྲེས་པ་ལྟ་བུ་སྣང་ནས། བུམ་པའི་གདགས་གཞི་དང།

རང་གི་གདགས་གཞི་དང་བདེན་པར་གྲུབ་པའི་གཅིག་ཏུ་མ་གྲུབ་ལ། ད་གཅིག་པ་རེད་བྱས་སྟངས་དེ་གཅིག་ཏུ་རེད་དེ་འདྲ་པོ་རེད། ཡང་བུམ་པའི་གདགས་གཞི་ལོགས་སུ་བསལ་བའི་ཤུལ་ན་བུམ་པ་ནི་འདི་ཞེས་ཟུར་དུ་སྣང་ཚུལ་མེད་པར་རང་གི་ལྟོ་བ། མཆུ་ཞབས་སོགས་ཚོགས་པའི། གདགས་གཞི། ཚད་མ་ལ་བརྟེན་ནས་བུམ་པ་དེ་ཉིད་ཐ་སྙད་པའི་ཚད་མ་ལ་སྣང་ཞིང། ཀུན་རྫོབ་ཙམ་ཡོད་པར་འཇོག་དགོས་པས་བུམ་པ་རང་གི་གདགས་གཞི་དང་བདེན་པར་གྲུབ་པའི་ཐ་དད་དུ་མ་གྲུབ། དེ་ལྟ་ན་སྤྱིར་ཡོད་ན་གཅིག་དང་ཐ་དད་གང་རུང་དུ་ཡོད་དགོས་པ་ལྟར་བདེན་པར་གྲུབ་ནའང་བདེན་གྲུབ་ཀྱི་གཅིག་དང་ཐ་དད་གང་རུང་ལས་མི་འདའ་བས་དེ་གཉིས་གང་རུང་དུ་མེད་ན་བདེན་པར་མེད་དགོས་པའི་རྒྱུ་མཚན་གྱིས།

གདགས་གཞི་ལ་བརྟེན་དགོས་ཤིང་རང་ཚུགས་མི་ཐུབ་པས་བདེན་པར་མེད་དེ་བཞི་བརྒྱ་པ་ལས། ཆོས་དེ་ཀུན་རང་དབང་བའི་སྡོད་ལུགས་སུ་མེད་པ་སྟེ། དེས་ན་གང་ཟག་དང་ཆོས་ཀྱི་བདག་ནི་ཡོད་པ་མ་ཡིན་ནོ་ཞེས་སོ།

རང་བཞིན་གྱིས་གྲུབ་པའི་གཅིག་མ་ཡིན་ཏེ། རང་གི་ཆ་ཤས་དུ་མ་ལ་བརྟེན་དགོས་པས། བུམ་པ་རང་བཞིན་གྱིས་གྲུབ་པའི་གཅིག་ཡིན་ན། རྒྱུ་ནི་ཆ་རྒྱུ་ནི་ཕྱེ་ཡ་མེད་མཁན་གྱི་གཅིག་ཡིན་དགོས་རེད། དོན་དམ་པའི་གཅིག། བདེན་པར་གྲུབ་པའི་གཅིག། ཅེས་པའི་བུམ་པ་ལ་ཆ་ཕྱེ་རྒྱུ་ཡོད་པར་རྡུལ་ཕྲན། ལྟོ་བ་ཞབས་མཆུ་དེ་ལས་ཕར་ཞིབ་པ་དཔྱད་ན་རྡུལ་ཕྲན་བར་ཕྱེ་ཡ་ཡོད་རེད་པ་དང་འོ་དེ་རེད་བརྟེན་དགོས་པས་གཅིག་ཡིན་པ་རང་བཞིན་གྱིས་མ་གྲུབ་ཅིང་བུམ་པ་དེ་ཀ་བ་དང་ཐ་དད་ཡིན་ལ་དེ་གཉིས་ཐ་དད་དུ་བཞག་པ་དེ་ཡང་ཅིག་ཤོས་ལ་བརྟེན་ནས་ཅིག་ཤོས་དེ་དེ་ལས་ཐ་དད་པར་བཞག་པ་ཙམ་ལས་ཀ་བུམ་གཉིས་རང་གི་ངོས་ནས་ཐ་དད་ཡིན་པར་མ་གྲུབ་ལ། གལ་ཏེ་དེ་གྲུབ་ན། ཀ་བུམ་གཉིས་རང་ངོས་ནས་གྲུབ་པའི་ཐ་དད་ཡིན་པ་ཡིན་ན། ཀ་བུམ་གཉིས་སོ་སོ་རེ་རེ་ནས་ཀྱང། ཐ་དད་ཡིན་དགོས་པས་སོ། ཨ་དེ་རེད། ཀ་བུམ་གཉིས་རང་ངོས་ནས་གྲུབ་པའི་ཐ་དད་ཡིན་ན། ཀ་བ་ཐ་དད་ཡིན་བུམ་པ་ཐ་དད་ཡིན་དགོས་པས་སོ། དེ་གཉིས་རེ་རེ་ནས་གཅིག་མིན་པའི་སྐྱོན་འབྱུང་ཟེར། དེས་ན་བུམ་པ་དེ་ཀ་བ་དང་ཐ་དད་ཡིན་ཡང་བུམ་པ་དེ་གཅིག་རང་ཡིན་པས། བུམ་པའི་སྟེང་གི་གཅིག་དང་ཐ་དད་གཉིས་ཀྱང་རྟོག་བཏགས་ཙམ་ལས་རང་ངོས་ནས་མ་གྲུབ།

ཀ་བུམ་གཉིས་རང་གི་ངོས་ནས་ཐ་དད་ཡིན་པར་མ་གྲུབ་ལ། གལ་ཏེ་དེ་གྲུབ་ན་ཀ་བུམ་གཉིས་སོ་སོ་རེ་རེ་ནས་ཀྱང་ཐ་དད་ཡིན་དགོས་པས་དེ་གཉིས་རེ་རེ་ནས་གཅིག་མིན་པའི་སྐྱོན་འབྱུང་ཟེར། ད་དེས་ན་བུམ་པ་དེ་ཀ་དེ་ཀ་བ་དང་ཐ་དད་ཡིན་ཡང་བུམ་པ་དེ་གཅིག་རང་ཡིན་པས་བུམ་པའི་སྟེང་གི་གཅིག་དང་ཐ་དད་གཉིས་ཀྱང་རྟོག་བཏགས་ཙམ་ལས་རང་ངོས་ནས་མ་གྲུབ་ཟེར། དེ་ཡང་རྩ་ཤེའི་རབ་བྱེད་བཅུ་བཞི་པ་ལས། གཞན་བུམ་པ་ནི་གཞན་སྣམ་བུ་ལ་བརྟེན་ཏེ་གཞན་གྱི་ཡིན་གཞན་ཡིན་གྱི། གཞན་སྣམ་བུ་མེད་པར་ནི། འདི་ནི་གཞན་བུམ་པ་སྣམ་བུ་ལས་གཞན་མི་འགྱུར་བའི་ཕྱིར། བུམ་སྣམ་རང་བཞིན་གྱིས་གཞན་མེད་དོ། གལ་ཏེ། གཞན་བུམ་པ་ནི་གཞན་སྣམ་བུ་ལས་རང་བཞིན་གྱིས་གཞན་པ། དེའི་ཚེ་གཞན་སྣམ་བུ་མེད་པར། སྣམ་བུ་ལས་གཞན་དུ་འགྱུར་ལ། སྣམ་བུ་ང་ཚོའི་སྣམ་བུ་ཟེར་དུག་ལོག་བཟོ་ཡ་སྣམ་བུ་ཐགས་འཐག། སྦྱོར་བ་དེ་ཟེར་གསུང་དགོས་རེད། འདི་ནི་སྣམ་བུ་ལས་གཞན་དུ་འགྱུར་ལ། གཞན་སྣམ་བུ་མེད་པར་ནི་སྣམ་བུ་ལས་གཞན་དུ་འགྱུར་བ་ཡོད་པ་མིན་པ་དེའི་ཕྱིར། གལ་ཏེ་གཞན་ཉིད་ཅེས་པའི་སྤྱི་ཡོད་པས་གཞན་དུ་བརྗོད་པ་ཡིན་ནོ་ཞེས་གསུངས་པ་ལྟར་རོ། དང་པོ་ལུས་ལྟ་བུ་ལ་མཚོན་ན་དེ་ཡང་ཤ་རུས་གདོས་བཅས་ཀྱི་ཡན་ལག་ལྔ་ཚོགས་ཙམ་གྱི་ལུས་འདིའི་སྟེང་དུ། རྟོག་པས་བཏགས་པ་ཙམ་མ་ཡིན་པར་ཚུགས་ཐུབ་ཏུ་གྲུབ་པའི་ལུས། ཡོར་རེ་ཞིག། ཡོར་རེ་ཞིག། ཡོད་པར་རང་ཅག་རྣམས་ལ་བསྙོན་མེད་དུ་འཆར་བ་ནི་དགག་བྱའི་སྣང་ཚུལ་ཡིན། ངའི་ལུས། ཤ་རུས་གདོས་བཅས། ཡན་ལག་ལྔ་ཚོགས་པ་ཙམ་པོ་བའི་ལུས།

གཅིག་ཏུ་གྲུབ་ན་ཤ་རུས་གདོས་བཅས་ཀྱི་ཡན་ལག་ལྔ་ཚོགས་ཙམ་གྱི་ལུས་དེ་ཕ་མའི་ཁུ་ཁྲག་ལས་གྲུབ་པ་མ་ཡིན་པས། རྣམ་ཤེས་འཇུག་པའི་གཞིར་གྱུར་པའི་ཁུ་ཁྲག་གི་ཐིགས་པ་དེ་ཡང་ཤ་རུས་གདོས་བཅས་ཀྱི་ཡན་ལག་ལྔ་ཚོགས་ཙམ་གྱི་ལུས་སུ་འགྱུར་བ་དང། ཡན་ལག་ལྔ་ཡོད་པ་བཞིན་དུ་ལུས་ཀྱང་ཡན་ལག་ལྔ་ཡོད་པའི་ལུས་ལྔར་འགྱུར་ལ། ཐ་དད་དུ་གྲུབ་ན་མགོ་ལ་སོགས་པའི་ཡན་ལག་རེ་རེ་ནས་བསལ་བའི་རྗེས་སུ་ལུས་དེ་འདིའོ་ཞེས་བསྟན་རྒྱུ་ཡོད་པ་ལས་དེ་ལྟར་མི་འདུག་པས། དེ་ལྟ་བུའི་ལུས་གཏན་ནས་མེད་སྙམ་དུ་ངེས་ཤེས་དྲངས་ནས་བསྐྱང་བར་བྱའོ། ད་དོན་དག་ཐང་གི་དེ་གཅིག་པ་རེད་གཅིག་ཤེས་ན་འདི་ནི་མ། ཀུན་གྲོལ་འདྲ་བོ་གཅིག་ཤེས་ཡོང་བ་རེད། ལྷོད་ལྷོད་བྱས་ནས་དེ་གའི་བསམ་བློ་བཏང་ན། གཉིས་པ་ཤེས་པ་རང་བཞིན་མེད་པར་གཏན་ལ་འབེབས་པ་ནི། ཡུལ་ལ་འཇུག་པའི་གསལ་རིག་གི་དངོས་པོ་ཞིག་ལ་ཤེས་པ་ཟེར་ཞིང། གསལ་ཞིང་རིག་པ་ཤེས་པའི་མཚན་ཉིད་ཟེར་གྱི་ཡོད་པ་ལ་ཤེས་པའི་མཚན་ཉིད་ཞོག་ཟེར་ན་གསལ་ཞིང་རིག་པ། བྱས་ཙང་གསལ་ཞིང་རིག་པ་ཟེར་བའི་སྐབས་སུ་ཡུལ་ལ་འཇུག་པའི་གསལ་རིག་གི་དངོས་པོ་ཞིག་ལ་ཤེས་པ་ཟེར་ཞིང་དེ་ལ་སེམས་དང་སེམས་བྱུང་སོགས་ཀྱི་རྣམ་གྲངས་ཆེས་ཤིན་ཏུ་མང་ལ། དེ་དག་ཐམས་ཅད་ཀྱང་ཡུལ་གྱི་ངོ་བོ་དང་ཁྱད་པར་མྱོང་བའི་ཆ་ནས་ངོ་བོ་མྱོང་བ་ཁྱད་པར་མྱོང་བའི་ཆ་ནས་དང། སྐད་ཅིག་སྔ་ཕྱིའི་ཆ་མང་པོ་ཞིག་ཚོགས་པའི་གདགས་གཞིའི་སྟེང་ནས་རྟོག་པས་བཏགས་ཙམ། བཏགས་པ་ཙམ་མ་གཏོགས་ཤེས་པ་ཁོ་རང་གི་རང་ངོས་ནས་ཅུང་ཟད་ཀྱང་མ་གྲུབ་མོད། འོ་ན་ཤེས་པ་བི་གའི་སེམས་ཡིན་ན་རེད་སེམས་བྱུང་ཡིན་ན་རེད། འོ་ད། བི་གའི། རེད་པ་ད། དེ་ནི་བི་གའི། བ་བཏགས་པ་ཙམ་ཅིག་རེད་མ་གཏོགས་གདགས་གཞིའི་སྟེང་ནས་རྟོག་པས་བཏགས་ཙམ་མ་གཏོགས་ཤེས་པ་ཁོ་རང་གི་ངོས་ནས་སུ་གྲུབ་པ་ཅུང་ཟད་ཀྱང་ཡོད་མ་རེད། ཡིན་ན་ཡང་འོན་ཀྱང་རང་རེ་ལ་དེ་ལྟར་མི་སྣང་བ་གང་ལའང་མ་ལྟོས་པར། ཡུལ་ལ་རང་དབང་དུ་སྤྱོད་པ་འདྲ་བའི་ཚུགས་ཐུབ་བམ། ཡུལ་སྟེང་དུ་རྙེད་རྒྱུ་ཡོད་པ་ལྟ་བུ་འཆར་བ་དེ་དགག་བྱའི་འཆར་ཚུལ་ཡིན། དེ་ལྟར་སྣང་བ་ལྟར་གྲུབ་ན་རང་རྒྱུད་ཀྱི་དེ་རིང་གི་ཤེས་པ་ལྟ་བུ་ལ་མཚོན་ནའང་དེའི་སྐད་ཅིག་སྔ་ཕྱིའི་ཆ་ཤས་རྣམས་དང། རང་ངོས་ནས་གཅིག་ཐ་དད་གང་རུང་དུ་གྲུབ་དགོས་པ་དང། ཐ་དད་དུ་གྲུབ་ན་སྔ་དྲོ་དང་ཕྱི་དྲོའི་ཤེས་པ་གཉིས་བསལ་བའི་ཤུལ་ན་དེ་རིང་གི་ཤེས་པ་དེ་འདི་ཞེས་ལོགས་སུ་དབྱེར་མེད་པས། དེ་རིང་གི་ཤེས་པ་དེ་སྔ་ཕྱིའི་ཤེས་པ་ལས་བདེན་པའི་ཐ་དད་དུ་མ་གྲུབ། དེ་རིང་གི་ཤེས་པ་དེ་སྔ་དྲོའི་ཤེས་པ་དང་ཕྱི་དྲོའི་ཤེས་པ་གཉིས་དང་བདེན་པའི་གཅིག་ཏུ་གྲུབ་ན་དེ་གཉིས་དུ་མ་ཡིན་པ་བཞིན་དུ་དེ་རིང་གི་ཤེས་པ་ཉིད་ཀྱང་དུ་མར་ཐལ་བ་དང།

དེ་རིང་གི་ཤེས་པ་སྔ་དྲོར་འབྱུང་བ། ཕྱི་དྲོའི་ཤེས་པ་ཡང་སྔ་དྲོར་འབྱུང་བར་ཐལ་བ་དེ་རེད། ཡང་ན་ཕྱི་དྲོའི་ཤེས་པ་སྔ་དྲོར་མི་འབྱུང་བ་བཞིན་དུ་དེ་རིང་གི་ཤེས་པ་སྔ་དྲོར་མེད་པར་ཐལ་བ་སོགས་ཀྱིས་རང་ཉིད་རང་གི་ཆ་ཤས་དང་བདེན་པའི་གཅིག་དང་ཐ་དད་གང་དུའང་མ་གྲུབ་པས་ཤེ་ན། བདེན་མེད་དུ་ངེས་པ་རྙེད་པའི་ཚུལ་ལ་འབད་དགོས། གཞན་ཡང་ཤེས་པའི་འཁོར་གསུམ་བདེན་པའི་གཅིག་ཏུ་གྲུབ་ན་བྱ་བྱེད་གཅིག་ཏུ་ཐལ་བའི་སྐྱོན་དུ་འགྱུར་ཞིང། བྱ་བ། བྱ་བྱེད་ལས་གསུམ་ཟེར་དེ་རོ་དང་བྱ་བ་དང་བྱ་བའི་ཡུལ་དང་བྱེད་པ་པོ་གསུམ་སོ་སོ་ཡོད་རེ་བ་ད་བདེན་པར་གྲུབ་སོང་ན་དེ་གཅིག་ཏུ་ཐལ་ཡང། བ་ད་སྐྱོན་དུ་འགྱུར་ཞིང་བདེན་པའི་ཐ་དད་དུ་གྲུབ་ན་ཤེས་བྱ་མེད་ན་ཤེས་བྱེད་འཐད་པ་དང།

སོགས་ཀྱི་སྐྱོན་དུ་འགྱུར་བས་ཤེས་པའི་འཁོར་གསུམ་རང་ངོས་ནས་གྲུབ་པ་མེད་པར་ལ། སྐད་ཅིག་སྔ་ཕྱི་ཆ་ཤས་དུ་མ་སོགས་རྟེན་འབྲེལ་ཚོགས་ཙམ་ཞིག་ལ་གདགས་གཞིར་བྱས་ནས་ཤེས་པ་དང། རིག་པ་ཞེས་ཐ་སྙད་ཚད་མས་ཕར་བཏགས་ཙམ་གྱི་ཤེས་པ་དེ་ལ་འཁོར་འདས་ཀྱི་བྱ་བྱེད་ཐམས་ཅད་འཐད་པ་ཡིན། ད་གང་འདྲའི་བོད་སྐད་གཅིག་དུ་བྲལ་གྱི་གཏན་ཚིགས་ལ་བརྟེན་ནས་དེ་ནི། རིགས་པ་དེ་ཁྱེར་ནས། ཤེས་པ་རང་བཞིན་གྱིས་མ་གྲུབ་པ། ཤེས་པ་རང་བཞིན།

མེད་ཀྱང་དེ་ལས་ལྡོག་པའི་དགག་བྱའི་སྣང་ཚུལ་ངེས་པར་བྱས་ནས། ལོ་དེ་རང་གི་གདགས་གཞི་ཟླ་བ་བཅུ་གཉིས་དང། རང་བཞིན་གྱིས་གཅིག་ཏུ་གྲུབ་མ་གྲུབ་སྟེ། ལོ་དེ་རང་བཞིན་གྱིས་གྲུབ་ན། ཟླ་བ་དང་ལོ་ཟེར་ཀྱི་ལོ་བྱེད་རུང་ལོ་དེ་རང་བཞིན་གྱིས་གྲུབ་པ་ཡིན་ན། འོ་ན། ལོ་བཏགས་ས་གི་པའི་ཟླ་བ་བཅུ་གཉིས་ཡོད་རུང་དེ་དང། རང་བཞིན་གྱིས་གྲུབ་པའི་གཅིག་རེད་ཐ་དད་རེད། དེ་དཔྱད།

བཅུ་གཉིས་པོ་ཡང་གཅིག་ཏུ་ཐལ། དེ་དང་རང་བཞིན་གྱིས་ཐ་དད་དུ་གྲུབ་ན་ཟླ་བ་བཅུ་གཉིས་བསལ་བ་ན་ཟེར། ཟླ་བ་བཅུ་གཉིས་ཕར་མི་རེ་ངོ་རེ་རེ་རེ་རེ་ཕར་བསལ་ནས་ཕར་རེ་བ་ད་བསལ་ན་ད་ལོ་ཟེར་ཡ་གཅིག་སྟོན་དགོས་ཡ་གཅིག་ཡོད་རེ་བ་རང་བཞིན་གྱིས་གྲུབ་པའི་རེ་བ་ད་ཐ་དད་ཡིན་ན། ཟླ་བ་བཅུ་གཉིས་ལས་ལོགས་སུ་རང་བཞིན་གྱིས་གྲུབ་པའི་ལོ་གཅིག་ཡོད་ན་ད་ནི་ཟླ་བ་བཅུ་གཉིས་ཕར་བསལ་ན་ཡང།

ད་དེ་རེད། གཉིས་པ་འདུས་མ་བྱས་རང་བཞིན་གྱིས་མེད་པར་གཏན་ལ་འབེབས་པ་ནི། འགོག་པ་གཉིས་དང་ནམ་མཁའ་དང། ད་འདུས་མ་བྱས། འདུས་བྱས་མ་ཡིན་པའི་ཆོས། འདུས་མ་བྱས་པའི་ཆོས། ག་རེ་ག་རེ་ཡོད་རེད་འགོག་པ་གཉིས། སོ་སོར་བརྟགས་འགོག་དང་སོ་སོར་བརྟགས་མིན་གྱི་འགོག་པ། ཨ་ནི་འདུས་མ་བྱས་ཀྱི་ནམ་མཁའ། ཨ་ནི་གནས་ལུགས་པའི་སྟོང་པ་ཉིད། དེ་ཚོ་སྒང་ག། འདུས་མ་བྱས། ཨག་པ་རེད། སོགས་ནི་རྒྱུ་རྐྱེན་གྱིས་འདུས་བྱས་པ་ལ་བརྟེན་ནས་མ་བྱུང་བས་འདུས་མ་བྱས་ཟེར་ལ། འདིར་ནམ་མཁའ་ལ་མཚོན་ན་དགག་བྱ་ཐོགས་རེག་བཀག་ཙམ་གྱི་མེད་དགག་གཅིག་ལ་ནམ་མཁའ་ཞེས་ཐ་སྙད་ཙམ་དུ་བཞག་པ་མ་གཏོགས། ཆ་ཅན་ནམ་མཁའ་ཉིད།

ཤར་ནུབ་ཀྱི་ནམ་མཁའ་གཉིས་གཅིག་ཏུ་འགྱུར་ཞིང། དེ་ལྟ་ན། ཨ་ནི་ཤར་གླིང་གི་ལུས་འཕགས་པོའི་ནམ་མཁའ།